བྱས་པ་རྟག་སྟོང་ངེས་རྒྱུ་ཁོ་རེ་ངའི་ཨ་མ་དེ་ར་བ། བྱས་པ་རྟག་སྟོང་དུ་ངེས་པའི་ཚད་མ་དེ་ཀྱིས་བྱས་པ་ཁོ་ན་བྱས་པ་རྟག་སྟོང་དུ་ངེས་ཀྱང་ད་བྱས་པ་དེ་རྟག་པ་སྤྱི་ཙམ་པ་གིས་སྟོང་བ་ངེས་པ་དེའི་ཚེ་ན་རྟག་པའི་སའི་དབྱེ་བ་གང་ག་ཡིན་ཨོ་རེད་མ་རེད། དེ་སྟོང་ན། དེ་འདྲའི་བྱེད་རྒྱ་བརྒྱ་བའི་ཚད་མ་བྱས་པ་རྟག་སྟོང་དུ་རྟོགས་པའི་ཚད་མ་གཅིག་པོ་དེ་རང་རང་གིས་བྱས་པ་དེ་སྒྲ་ཡི་རྟག་པས་ཡང་སྟོང་བ་ངེས་པར་བྱས་པ་དེ་སྒྲ་ཡི་རྟག་པས་སྟོང་བ་ངེས་དུས་བྱས་པ་སྒྲ་ཡི་རྟག་པ་མ་ཡིན་པ་ངེས་པ་ར་ད་དེ་སྟོང་བ་སེ་དེ་མ་ཡིན་པ་ངེས་རྒྱུ་ར་ར་དེ་རང་ལུགས་ར་བ་སྟོང་སྟོང་སོ་ཁོ་མ་ཡིན་པ་ར་སེ་རྒྱུ་ར་བ་ཁོ་མ་ཡིན་པ་ངེས་ས་ར་བྱས་པ་སྒྲ་ཡི་རྟག་པ་མ་ཡིན་པ་ངེས་ཡང་དེ་ས་བྱས་པ་སྒྲ་ཡི་རྟག་པ་ཡིན་པ་ཁེགས་སོང་ང་ཁེགས་ན་སྒྲ་ཡི་རྟག་པ་ཁེགས་པ་ར་བ་སེ་ན་སྒྲ་ཡི་རྟག་པ་ཁེགས་ན་སྒྲ་ཡི་རྟག་པ་ཁོ་དགག་བྱ་ར་བ་སྒྲ་ཡི་མི་རྟག་པ་བསྒྲུབ་བྱ་སྒྲ་ཡི་རྟག་པ་དགག་བྱ་ར་བ་དེ་ནི་དགག་བྱ་ཁེགས་འགྲུབ་དགག་བྱ་ཁེགས་ན་བསྒྲུབ་བྱ་འགྲུབ་འགྲོ་བ་དེ་ད་འཇིག་པ་རེད་རོང་ར་བ་འོ་དུག་སེ་ལོངས་གུ་དུ་བ་སེ